རྣམ་པ་ཚོ་སྐུ་ཁམས་བཟང་ང་དཀོན་མཆོག་དོན་གྲུབ་ཡིན་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གི་ཐེངས་འདིའི་དཔེ་ཀློག་ལེ་ཚན་གི་ནང་དུ་དུས་རབས་བཅོ་བརྒྱད་པའི་ལོ་རབས་དྲུག་ཅུའི་ནང་འཁྲུངས་བའི་བོད་ཀྱི་མཁས་པའི་དབང་པོ་མིང་གྲགས་ཅན་གུང་ཐང་བསྟན་པའི་སྒྲོན་མེ་ཡིས་བརྩམས་གནང་བའི་ཆུ་དང་ཤིང་གི་བསྟན་བཅོས་དང་དེའི་དབྱིན་བསྒྱུར་མའི་དེབ་བཅས་ངོ་སྤྲོད་བྱ་རྒྱུ་དང། དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གི་འགན་འཛིན་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་གདན་ཞུས་ནས་བགྲོ་གླེང་བྱེད་ཀྱི་ཡོད། རྒན་ལགས་ཡང་བསྐྱར། ད་ང་ཚོ་དཔེ་དེབ་ངོ་སྤྲོད་ཀྱི་ལས་རིམ་འདིའི་ནང་ལ་ཕེབས་ཡ་ལ། ཐུགས་རྗེ་ཆེ་ཞུ་ཡ་དང་ལྷན་དུ། ད་དེ་རིང་ང་ཚོ་གི་དཔེ་ཀློག་ལེ་ཚན་ནང་ལ་ཁྱེད་རང་གི་ངོ་སྤྲོད་བྱ་དགོས་དེབ་ཡིན་ན་ཆུ་ཤིང་བསྟན་བཅོས་ཀྱི་དེབ་འདི་རེད། ད་ཁྱེད་རང་གི་ཅིག་དེབ་འདི་འདེམས་དགོས་ཡ་གི་རྒྱུ་མཚན་དེ་གང་ཡིན་ན། ཐུགས་རྗེ་གནང་དེ་རེད། དེ་རིང་ངས་དཔེ་ཀློག་གི་ལེ་ཚན་ནང་ལ་དེབ་ཀྱི་ངོ་སྤྲོད་དེའི་ནང་ལ་ངས།

ཕལ་ཆེར་ཆུ་ཤིང་བསྟན་བཅོས་ཀྱི་འདི་འདྲའི་ཚིགས་བཅད་འདི་འདྲ་མང་པོ་གོ་མྱོང་བྱས་ཨ་ནི་འདི་ནང་བསླབ་བྱ་མང་པོ་ཡོད་པ་དེ་དྲན་གསོ་ཞིག་བྱུང་སོང་ཨ་ནི་འདིའི་སྒང་ལ་ཉེ་ཆར་ངར་ཡང་དཔེ་སྐྲུན་གསར་པ་ཅིག་རག་བྱུང་ཨ་འདི་འདྲ་ཡིན་ཙང་ད་རེས་ཅིག་ངོ་སྤྲོད་བྱས་པ་ཡིན་ན་ཡང་གཅིག་བྱས་ན་ལོ་གཞོན་པ་དང་མང་པོ་ལ་ཕན་ཐོགས་མེད་འགྲོ་བསམ་བྱུང།
རེད་ད་ང་ཚོ་གུང་ཐང་བསྟན་པའི་སྒྲོན་མེས་བརྩམས་པའི་གུང་ཐང་བསླབ་བྱ་ཡིན་ན་རེད་ཨ་ནི་ད་ཆུ་ཤིང་བསྟན་བཅོས་ཡིན་ན་འདི་ཚོ་ཆ་ཚང་ལ་ད་ཅིག་བོད་ཀྱི་ས་ཆ་སྟོད་སྨད་བར་གསུམ་གང་ལ་ཡང་ཧ་ཅང་དར་ཁྱབ་ཆེ་ནོ་གི་ད་དེ་འདྲ་གི་དཔེ་དེབ་ཅིག་རེད་ཨ་རྩོམ་པ་པོ་ཁོ་རང་ཡིན་ན་ཡང་ཅིག་དུས་རབས་བཅོ་བརྒྱད་པའི་ནང་ལ་འཁྲུངས་བ་གི་ད་མཁས་པ་ཧ་ཅང་སྙན་གྲགས་ཆེན་པོ་དེ་འདྲ་དེ་ཡིན་དུས་ཁྱེད་རང་གི་རྩོམ་པ་པོ་ཁོང་གི་ལོ་རྒྱུས་ཉུང་བསྡུས་ཤིག་ཡང་དེ་རིང་ཡང་ཅིག་ང་ཚོའི་རླུང་འཕྲིན་ལས་རིམ་ཉན་མཁན་རྣམ་པ་ལ་ངོ་སྤྲོད་བྱས་ན། ལགས་ལགས་སོ་ད་རྩོམ་པ་པོ་ད་ལྟ་གུང་ཐང་རིན་པོ་ཆེ་གི་དེ་མཚན་ལ་ནི་དཀོན་མཆོག་བསྟན་པའི་སྒྲོན་མེ་ཞུ་གི་ཡོད་རེད་ཨ་ནི་གུང་ཐང་བླ་མ་ཡང་སྲིད་གསུམ་པ་དེ་རེད་འདུག་ཨ་ནི་ཁོ་རང་དུས་རབས་བཅོ་བརྒྱད་པའི་ནང་ལ་ཨ་ནི་འཁྲུངས་པ་ཅིག་རེད་ཤག་ཨ་ནི་འཁྲུངས་ཡུལ་དེ་ནི་མཛོ་དགེ་ཟེར་ཨ་མདོ་མཛོ་དགེ་རེད་ཤག་ཨ་ནི་མཛོ་དགེ་ཟེར་ཡ་དེང་སང་ཨ་མདོ་རྔ་བའི་ཁོངས་ལ་རེད་བ། ཨ་ནི་ཁོ་རང་ཆུང་དུས་ནས་དགུང་ལོ་ཕལ་ཆེར་ལྔ་ཙམ་འགྲོ་བ་ལ་གུང་ཐང་གི་རིན་པོ་ཆེ་གི་ཡང་སྲིད་རེད་ཞེས་བྱས་ངོས་ལེན་བྱུང་བ་བྱས། ཨ་ནི་དེ་ནས་ལོ་དགུང་ལོ་བདུན་ཙམ་འགྲོ་བ་ནས་བཀྲ་ཤིས་འཁྱིལ་ཨ་ནི་ཡང་དགོན་པ་ལ་ཕེབས་འདུག། ཨ་ནི་དེ་ནས་ཁོ་རང་དགུང་ལོ

ད་དེ་རྒྱུ་མཚན་ངས་གསལ་པོ་བྱས་ཞུ་ཐུབ་ཀྱི་མི་འདུག་རེད་བ་ཡིན་ནའི་ང་ཚོ་དེ་འདྲའི་ཆུ་ཤིང་གི་དཔེ་དྲངས་བྱས་བསླབ་བྱ་དེ་སོ་ར་ད་ཆོས་ཀྱི་བསླབ་བྱ་ཡོང་ཡ་དེ་ཚོའི་ད་རྩོམ་སྒྲིག་འགྲོ་སྟངས་དེ་ཕལ་ཆེར་གཅིག་བྱས་ན་རྒྱ་གར་ལ་སྔ་མོ་ནས་ལམ་སྲོལ་དེ་འདྲའི་ཡོད་པ་ཅིག་ཨ་ནི་བོད་པའི་ནང་ལའི་བསྟན་བཅོས་དེ་འདྲའི་ཁ་ཤས་དེ་འདྲའི་བསྒྱུར་བ་སྔ་མོ་ཡོད་ས་རེད་བ་ཁོས་འདི་ལ་གཞི་ལ་བཞག་བྱས་བེད་སྤྱད་ཨ་ནི་གུང་ཐང་རིན་པོ་ཆེ་གི་བསོད་ནམས་ཆེན་པོའི་དགྲ་གཙོ་བོ་དེ། ལ་སོགས་ཨ་ནི་ད་སྤྱིར་བཏང་གུང་ཐང་རིན་པོ་ཆེ་ཚང་ཨ་ན་བསླབ་བྱ་གི་སྐོར་གི་ཨ་ནི་གསུང་རྩོམ་ཨ་ན་དཔེ་མང་པོ་འདུག་ད་ངོ་མ་ང་རང་ཚོ་ཨ་ན་བོད་ནང་ནས་སློབ་གྲྭ་ཆེན་མོ་འགྲོ་དུས་ཨ་ན་བསླབ་བྱ་ནོར་བུའི་གླིང་དུ་བགྲོད་པའི་ལམ་ཡིག་ཟེར་ཡག་གི་ཡང་གུང་ཐང་རིན་པོ་ཆེ་གི་བརྩམས་གནང་རྒྱུ་གི་དེ་འདྲའི་རྩོམ་ཅིག་ཨ་ན་ང་ཚོ་སློབ་གྲྭ་ཆེན་མོ་གི་བསླབ་དེབ་གི་ནང་ལ་བཞག་ཡོད་རྒྱུ་དེ་འདྲའི་དེ་ཨ་ནི་ཡང་ཆུ་ཤིང་བསྟན་བཅོས་ཡིན་ན་ཡང་ང་ཚོ་ཅིག་སློབ་གྲྭ་འབྲིང་རིམ་དེ་འདྲའི་ནང་འགྲོ་དུས་ཡང་ཅིག་རྒྱུན་དུ་ང་ཚོ་ངག་སྐྱོར་བཏང་ཡ་དང་རྒན་ལགས་དེ་ཟུག

བཙན་བྱོལ་བོད་པའི་སློབ་གྲྭ་ནང་ལ་ཕལ་ཆེར་འདི་དེ་ཚོ་བསླབ་གནང་གི་མེད་འགྲོ་ག་རེ་བྱས་ནས་ཟེར་ན་ང་རས་དྲན་པ་དེ་འདིའི་སྐབས་དེ་ད་ཆུ་ཤིང་བསྟན་བཅོས་ཀྱི་ཚིགས་བཅད་རོབ་ཙམ་ཁ་ཤས་ཁ་ཤས་དེ་དུས་དྲན་པ་ཅིག་རེད། ད་དཔར་སྐྲུན་བྱས་པ་ག་དུས་ཡིན་པ་གསལ་པོ་ད་ཤེས་ཀྱི་མི་འདུག་དེ་དཔར་སྐྲུན་རྙིང་ཤོས་ཅིག་ད་དེང་སང་ང་ཚོ་ཡོད་པ་ཅིག་རྡ་རམ་ས་ལ་ཤེས་རིག་དཔར་ཁང་ཟེར་ཡ་དེ་ནས་དཔར་བསྐྱོན་གཏོང་བ་དེ་ཕལ་ཆེར་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་ཅུ།

ལགས་སོ། དེ་ནས་རྒན་ལགས། ད་ད་ལྟ་ཡིན་ན་དེ་མི་འདུག་ཨ་ནི་དབྱིན་ཡིག་གི་ནང་ཨ་ནི་ཚར་བསྒྱུར་འདུག་དེ་འདི་གང། ད་ཅིག་དབྱིན་ཡིག་གི་ནང་ད་སྤྱིར་བཏང་གུང་ཐང་རིན་པོ་ཆེ་གི་གུང་ཐང་བསླབ་བྱ་དང་འདིའི་སྐོར་ནི་ཨ་ནི་ད་ཅིག་དབྱིན་ཡིག་ནང་བསྒྱུར་བ་ཕལ་ཆེར་ཅིག་བྱས་ན་ཐེངས་དང་པོ་ཡིན་རྒྱུ་རེད། དེ་ནས་འདི་དབྱིན་ཡིག་ག་བསྒྱུར་མཁན་དང་འདི་དེབ་ཀྱི་སྐོར་ག་འདྲ་ཡིན་འདི་དེ་ངོ་སྤྲོད་ཅིག་གནང་ན། ལགས་རེད་ད་ལྟ་དབྱིན་ཡིག་ནང་བསྒྱུར་པ་འདི་ངས་ཉེ་ཆར་མཇལ་བ་རེད་ཁོ་འདི་འདྲ་ཡིན་ཙང་ད་ཅིག།
ཐོག་མར་ཞུས་པ་ནང་བཞིན་རེད་ཨིན་ཇི་ནང་ལ་ཡག་པོ་ཞེ་པོ་བསྒྱུར་ཡོད་ཙང་འདི་བསྐྱར་དུ་དྲན་གསོ་བྱེད་ཐད། ཨ་ནི་ཨིན་ཇི་ནང་བསྒྱུར་བ་འདི་ལོ་ཁ་ཤས་ཤིག་སྔོན་ལ་བསྒྱུར་ཤག་ད་འདི་ཚེས་གྲངས་ཏག་ཏག་ངས་ཞུ་ཡ་མེད་དེ། ལོ་ཁ་ཤས་སྔོན་བསྒྱུར་བྱས་འདིའི་བསྒྱུར་མཁན་འདི་གཅིག་ད་བོད་པ་ཅིག་དང་ཨ་མི་རི་ཀ་ཅིག་མཉམ་པོ་རེད་ཤག་ཨ་བོད་པའི་ངོས་ནས་བསྒྱུར་ཡག་ལ་རོགས་པ་གནང་མཁན་གཙོ་རྒན་ཡེ་ཤེས་མཁས་གྲུབ་ལགས་རེད་ཤག་ད་ང་ཚོ་རླུང་འཕྲིན་གསན་མཁན་དང་དེ་ང་ཚོ། ཨ་རིའི་རླུང་འཕྲིན་ཁང་ལ་ལས་བྱེད་ཚོས་མཁྱེན་གྱི་རེད་རྒན་ཡེ་ཤེས་མཁས་གྲུབ་ལགས་ཨ་རིའི་རླུང་འཕྲིན་ཁང་ལ་ལོ་མང་པོ་ཕྱག་ལས་གནང་བ་རེད། ཁོ་རང་ཚོས་བསྒྱུར་གནང་ཤག་ཨན་ཁོ་རང་ཆུང་དུས་ནས་འབྲས་སྤུངས་ལ་ད་ལྷ་ས་ལ་ད་གཞི་རིམ་སློབ་གྲྭ་ལ་ཕེབས་ཨན་དེ་ནས་འབྲས་སྤུངས་ལ་ལོ་མང་པོ། ཕྱག་དཔེ་གཟིགས་བྱས་བཞུགས་འདུག་ཨན་ལྔ་བཅུ་ང་དགུའི་རྗེས་ལ་རྒྱ་གར་ལ་ཕེབས་པ་དེ་འདྲ་རེད་ཕེབས་པ་མ་ཟད་ལྔ་བཅུ་ང་དགུ་ནས་ཕལ་ཆེར་དྲུག་བཅུ་རེ་གསུམ་རེ་བཞིའི་བར་དུ་སྦག་ས་ལ་བཞུགས་རེད་སྦག་ས་དེ་དུས་ང་ཚོ་སྐྱབས་བཅོལ་དང་པོ་བྱེད་དུས་ཨན་སྦག་ས་ལ་བླ་མ་དགེ་བཤེས་གྲྭ་པ་མང་པོ་ད་ཆོས་ར་དང་པོ་ད་བཙན་བྱོལ་ནང་གི་ཚོགས་ས་རུ་དེ་རེད་དེ་བཞུགས་རྗེས་ཡང་བླ་མ་དང་མཁས་པ་མང་པོ་མཉམ་པོ

སོག་པོ་དགེ་བཤེས་དབང་རྒྱལ་ཞུ་མཁན་ཡོད་རེད་པ་ཁོ་རང་ཆོས་ཚོགས་དེ་བར་ཕེབས་བྱས་ཨ་ནི། ཡང་ལོ་ཁ་ཤས་བཞུགས་བྱས་དབྱིན་ཇི་བསླབ་གནང་ཡང། ནང་ཆོས་དོ་སྣང་ཡོད་མཁན་ཚོར་བོད་ཡིག་བསླབ་གནང་འདུག་བྱས་བྱས་བཞུགས་བཞག་ཁོས་ཁོ་རང་སྒྱུར་མཁན་གཙོ་གཅིག་རེད་བཞག་ཨ་ནི། སྒྱུར་མཁན་གཉིས་པ་དེ་ད་ལྟ་ཨ་མི་རི་ཀའི་ད་ནང་ཆོས་ཀྱི་མཁས་པ་ཝིལ་སན་ཧར་ལི་ཟེར་མཁན་ཞིག་འདུག་ཁོ་རང་དེ་དེ་བར་ནང་ཆོས་ཀྱི་སློབ་སྦྱོང་རྒྱུན་རིང་པོ་བྱས་པ་ཅིག་རེད་ཤག་དེ་ག་ནང་བཞིན་ཁོ་རང་དེ་བར་ནང་པའི་ཆོས་ཚོགས་དེ་དེ་འདྲ་ལ་འབྲེལ་བ་ཡོད་པ་བྱས་ཨ་ནི། བོད་པ་མཉམ་པོ་འབྲེལ་བ་ཡོད་ཙང་འདི་ནང་ནས་ཡེ་ཤེས་མཁས་གྲུབ་ལགས་མཉམ་པོ་ཁོ་རང་ཞལ་འཚོར་བྱས་ཨ་ནི་ཁོ་རང་གཉིས་མཉམ་པོ་དེ། ད། ཆུ་ཤིང་བསྟན་བཅོས་བསྒྱུར་ཡག་གི་གནང་ཤག་ཁོ་འདུག་སེ་བྱས་བསྒྱུར། དེབ་འདི་ཨིན་ཇིའི་ནང་བྱུང་བཞག། ལགས་སོ་རྒན་ལགས་ད་ནི་དབྱིན་ཡིག་གི་འགྱུར་དེབ་འདི་མར་བཀླགས་ཡོང་དུས་སྤྱིར་བཏང་གི་ད་ཅིག་འགྱུར་ཡིག་གི་སྙན་ལོས་དང་ཅིག་གོ་བདེ་བོ་དང་དེ་འདྲའི་གི་ཚད་དེ་ག་འདྲ་བོ་མཐོང་གི་འདུག་ཁྱེད་རང་གིས། ད་འདི་སྤྱིར་བཏང་ད་ང་ཚོ་ངས་བལྟས་པ་ཡིན་ན་དེབ་འདིའི་སྐོར་འདི་ངས་ད་རིང་ངོ་སྤྲོད་ཞུ་ཡ་དེ་ག་རེ་རེད་ཟེར་ན་ད་བོད་པའི་ནང་ལོ་གཞོན་པ་ཚོས་ཏོག་ཙམ་དོ་སྣང་བྱས་པ་ཡིན་ན་ཕན་ཐོགས་ཆེན་པོ་འདུག་བསམ་གྱི་འདུག་ལོ་གཞོན་པ་མང་པོས་བོད་ཡིག་གཅིག་པོ་ཀློག་དུས་ཁག་པོ་བྱས། ཨན་བོད་ཡིག་གཅིག་གོ་དོན་དེ་ལམ་སང་རྟོགས་མ་ཐུབ་ཡང་སྐད་ཆ་དྲི་ས་མེད་པ། ད་རེས་འདི་ཆགས་པ་དེ་བོད་ཡིག་དེ་བཅུག་ཡོད་པ་བྱས་ཨན་ཨིན་ཇི་འདི་ཀློག་པ་ཡིན་ན་འདིའི་ནང་ལ། གཅིག་ནས་ད། བསྟན་བཅོས་དེ་ཚོ་ཚང་མ་ཨིན་ཇི་ནང་གསལ་པོ་བྱས་ནས་བསྒྱུར་ཡོད་པ་བསྒྱུར་ཡ་དེ་དཔེ་གནས་ཚད་སྤུས་དག་པོ་སྙན་པོ། ཨན་འདི་མ་ཟད་འདིའི་ནང་ལ་གུང་ཐང་རིམ་བྱོན་གྱི་རྣམ་ཐར།

དཔེར་ན་ལམ་རིམ་གྱི་ད་འགྲོ་ལུགས་སྐོར་བྱས་བྱས་ཨ་ནི་བསླབ་བྱ་དང་འགྲེལ་བཤད་ཡོད་པ་འདི་གསལ་པོ་ཡག་པོ་ཞེ་པོ་ཅིག་བྲིས་བཞག་འདི་དང་འབྲེལ་བའི་ནང་ཆོས་སྐོར་སྙིང་དོན་འདི་འདྲ་མང་པོ་བྲིས་བཞག་འདི་འདྲ་ཡིན་ཙང་འདི་ལོ་གཞོན་པ་ལ་ཡང་ཕན་ཐོགས་ཆེན་པོ་ཡོད་རེད་བསམ་གྱི་འདུག་ཨིན་ཇིའི་ནང་ནས་བལྟས་པ་ཡིན་ན། ལགས་སོ་དེ་ནས་རྒན་ལགས་ད་སྤྱིར་བཏང་ད་ལྟ་གི་ཆུ་ཤིང་བསྟན་བཅོས་ན་ང་ཚོས་ད་ལོ་གཞོན་གཞོན་གི་སྤྱིར་བཏང་དམིགས་བསལ་གྱི་ཅིག་སློབ་གྲྭ་ཁག་གི་སློབ་དེབ་ཀྱི་ནང་ལ་ཅིག་ཤུགས་ཆེན་པོ་ཐོན་ཡག་གི་དེ་འདྲའི་རྩོམ་ཅིག་རེད་ད་ཁྱེད་རང་གི་ད་ལྟ་ཅིག་ད་ཁྱེད་རང་ནི་ནུབ་ཕྱོགས་ནས་ཨ་ནི་ལོ་མང་པོ་འཚོ་བ་བསྐྱལ་རྒྱུ་དེ་འདྲ་རེད། ད་འདི་ནུབ་ཕྱོགས་ཀྱི་སློབ་གསོ་གཏོང་སྟངས་དང་འདིའི་ཆ་ནས་བལྟས་ཡོང་དུས་འདི་ཅིག་ད་ཆུ་ཤིང་བསྟན་བཅོས་འདི་ནི་ཅིག་སློབ་དེབ་ཀྱི་ནང་ལ་དེ་འདྲའི་མང་པོ་ཐོན་ན་ཅིག་དགེ་མཚན་ཆེ་ལོས་ག་ཚོད་ཅིག་ཐོན་གྱི་འདུག་ད་དེབ་འདི་གྱི་ནང་དོན་དེ་ཚོ་བལྟས་ཡོང་དུས། ད་དེ་ལོ་གཞོན་པ་ཚོས་བལྟས་པ་ཡིན་ན་ཨ་ནི་ད་ལོ་གཞོན་པ་མང་ཆེ་ལ་བོད་པའི་སློབ་སྦྱོང་གཅིག་པོ་མིན་པ་ཕྱི་ལོགས་ཀྱི་སློབ་སྦྱོང་ཞེ་དྲག་ཡོད་རེད་པ་དེ་འདྲ་ཡིན་ཙང་འདི་ཨིན་ཇིའི་ནང་ལ་བལྟས་བོད་ཡིག་ནང་ལ་བལྟས་པ་ཡིན་ན་ཨ་ནི་རིག་གཞུང་མི་འདྲ་གཉིས་ནང་ལ་ཡང་བསླབ་བྱ་རྒྱབ་སྟངས་དང་དཔེ་བཞག་སྟངས་ཀྱི་ཅིག་ཁྱད་ཆོས་མཐོང་བྱས་ཕན་ཐོགས་ཆེན་པོ་ཡོད་རེད་བསམ་གྱི་འདུག་ག་རེ་རེད་ཟེར་ན་ང་ཚོ་ད་བོད་སྐད་ནང་དཔེ་བཞག་སྟངས་འདི་མིན་ན་ཆོས་ཕྱོགས་ཀྱི་ཐོག་ནས་དཔེ་བཞག་སྟངས་ཨ་ནི་འདི་མིན་པ་ཨིན་ཇིའི

ང་ཚོ་གི་སྙན་ཆ་ཡིན་ན་རེད་ཚིག་གི་སྙན་ཆ་ཡིན་ན་རེད་ང་ཚོ་གི་ཅིག་སྤྱིར་བཏང་ནམ་རྒྱུན་གྱི་འཚོ་བ་གི་ནང་ལ་ཡང་ང་ཚོ་ཞིག་བསླབ་བྱ་ཆེན་པོ་ཐོབ་ཡ་འོ་ད་དེ་འདྲའི་གང་ཅིག་ཁོ་རང་གི་དེབ་འདི་གི་ཁྱད་ཆོས་གཙོ་གཙོ་གང་དག་རེད་བསམ་གི་འདུག་ད་ཏེམ།
ད་ཁྱད་ཆོས་ཆེ་ཤོས་ཅིག་འདི་ནང་ལ་གཅིག་ནས་འཇིག་རྟེན་གྱི་བསླབ་བྱ་ཟེར་བ་རེད་པ། འཇིག་རྟེན་ལ་ཕན་པའི་བསླབ་བྱ་མང་པོ་ཅིག་ཆུ་ཤིང་གི་བསྟན་བཅོས་ནང་ལ་གོ་ཐོས་དེ་མང་པོ་ཡོད་ས་རེད། ཨ་ནི་དེ་ཤིང་གི་བསྟན་བཅོས་ནང་ལ་ཡང་བཅུ་དགུ་དུ་བ་བསླབ་བྱ་མང་པོ་ཁོ་སྤྱིར་བཏང་ད་མི་ཚེའི་སྐོར་བསླབ་བྱ་མང་པོ་ཡོད་པ་བྱས། ཨ་ནི་དེའི་ཐོག་ལ་ཁོ། འཇིག་རྟེན་གྱི་བསླབ་བྱ་འདི་ནས་བྱས་བྱས་ཨ་ནི་མར་ག་རེ་སླེབས་ཀྱི་རེད་ཟེར་ན་ཨ་ནི་དངོས་གནས་ནང་ཆོས་ཀྱི་ངོ་སྤྲོད་ད་ལྟ་ད་ཅི་ཞུས་པ་ནང་བཞིན་དཔེ་ཅིག་ལམ་རིམ་གྱི་སློབ་སྦྱོང་ནང་བཞིན་ད་ག་རང་ན་ཐོན་གྱི་ཡོད་པ་ཁོ་ཕན་ཐོགས་འདི་སྤྱིར་བཏང། མི་སྐྱ་བོ་གི་མི་ཚེ་ལ་ཕན་པ་ཨ་ནི་ཆོས་ཕྱོགས་ཀྱི་སློབ་སྦྱོང་ད་བསམ་བློ་བཏང་གི་ཡིན་ན་དེ་ཕན་ཐོགས་ཡོད་པ་ཞིག་རེད་ཤག།

ཕན་ཐོགས་ཡོད་པ་ད་དེ་འདྲའི་མང་པོ་ཡོད་རེད། ད་དེའི་ནང་ལ་ངས་དམིགས་བསལ་ཅིག་ད་ལྟ་བཏོན་པ་ཡིན་ན་དཔེར་ན་ང་ཚོ་དེ་ཕྱག་དེབ་འདི་ད་ག་བལྟས་ཡོད། དེའི་ནང་བལྟས་དུས་ཚིགས་བཅད་དཔེར་ན་དེང་སང་གི་ད་ལོ་གཞོན་པ་ཚོ་ཕན་པར་བྱས་ན་ཚིགས་བཅད་འདི་ཡག་པོ་མེད་འགྲོ་དཔེར་ན་ང་ཚོ་དེང་སང་ལོ་གཞོན་པ་ཚོ་ལས་དོན་ག་རེ་ཡིན་ནའང་མགྱོགས་པོ་མགྱོགས་པོ་བྱེད་ཡ་ཨ་ནི་དོ་སྣང་དེ་མགྱོགས་པོ་མགྱོགས་པོ་བྱས། ལྷོད་ལྷོད་གཏིང་ཟབ་པོ་ཨ་ནི། ཁྱབ་ཆེན་པོ་བྱས་ཙམ་ཙམ་བྱེད་ཐུབ་ཀྱི་ཨ་ཡོད་བསམ་བཟང་སྤྱོར་ལ་ཁོས་འདི་བྱས་པ་ཡིན་ན་དཔེར་ན་འདི་ན་ཚིགས་བཅད་ཅིག་འདུག་ངས་ལྗགས་ཀློག་ཞུས་པ་ཡིན་ན། རྒྱུན་ཆགས་བརྩོན་པ་མ་བཏང་བར་བགས་ཀྱིས་བསྒྲུབས་ན་ཅི་ཡང་འགྲུབ། ཆུ་བོ་དལ་གྱིས་བབས་པ་ཡིས། ཡངས་པའི་ས་ཆེན་བསྐོར་ནས་འགྲོ།

གོང་དུ་ང་ཡིས་བཅར་འདྲི་ཞུས་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་འགན་འཛིན་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།